བཀྲ་ཤིས་བདེ་ལེགས་ལྷན་རྒྱས་ཚོ་ད་ལེའུ་ཉི་ཤུ་པ་དེ་རི་དྭགས་ཤྭ་བ་ཞིག་བཤད་པ་དེ་ག་མུ་མཐུད་ཞུ་གི་ཡིན། སྐྱབས་ལོ། སངས་རྒྱས་བཅོམ་ལྡན་འདས་ཀྱིས་རྒྱུན་དུ་ཆུ་བོ་ནི་ར་ཛཱ་ནར་སྐུ་གཟུགས་འཁྲུད་ཅིང། ཕར་ཚུར་ལ་ཞབས་གོམ་མཛད་དེ། བསྐྲུན་པའི་ནགས་ཁྲོད་ཀྱི། རྐང་ལམ་ཕྲ་མོ་དེ་དང་གཙང་པོའི་ཉེ་འགྲམ་སོགས་ནས་ཕེབས་སྒོམ་གནང་གི་ཡོད་ལ། ཡལ་འདབ་ངོས་ནས། བྱིའུ། བརྒྱ་ཕྲག་མང་པོས་སྐད་སྙན་གྱི་གྲེ་འགྱུར་དབྱངས་སུ་གྱེར་བའི་བྱང་ཆུབ་ཤིང་དྲུང་ངམ་ཡང་ན་གཙང་པོའི་ཉེ་འགྲམ། སོགས་སུ་བཞུགས་སྒོམ་མཛད་དེ་ཏིང་ངེ་འཛིན་ལ་མཉམ་པར་བཞག། སངས་རྒྱས་བཅོམ་ལྡན་འདས་ཀྱིས་སྔོན་གྱི་དམ་བཅའ་དག་ཐུགས་ཀྱིས་མ་བསྙེལ་བས། ད་ནི་ཁོ་བོའི་འཚོལ་ཞིབ་ཀྱི་གནས་ཚུལ་ལ་སྐྱེ་བོ་མང་པོས་རེ་ལྟོས་དང་བཅས་སྒུག་སྡོད་ས། སེར་སྐྱའི་གཞིར། ངེས་པར་དུ་ཕྱིར་ཕེབས་གནང་དགོས་དགོངས། མ་ཟད་རྒྱལ་པོ་གཟུགས་ཅན་སྙིང་པོའི་སྐོར་ལའང་ཕྱིར་དྲན་གནང་བར་ཁོང་ན་གཞོན་པའི་རྒྱལ་པོ་དེར། དམིགས་བསལ་གྱི་ཉེ་སེམས་ཤིག་འཁྲུངས་སྟབས་ཁོང་རྒྱལ་པོ་དེར་མཇལ་འདོད་ཆེན་པོ་བྱུང། ད་དུང་སྔོན་གྱི་མཆེད་གྲོགས་ལྔ་པོའི་སྐོར་ལ་ཐུགས་བསམ་བཞེས་ཏེ་ཁོང་ཚོར་རིང་པོར་མི་ཐོགས་པར་ཐར་པའི་གོ་འཕང་མངོན་དུ་བྱེད་ཐུབ་པའི་ནུས་པ་རེ་རེ་ཡོད་པར་གཟིགས་ཤིང། གནས་དེ་དང་ཐག་མི་རིང་བའི་སར་བཞུགས་ཡོད་པའི་ཚོད་དཔག་གིས་ཁོང་ཚོ་འཚོལ་དགོས་དགོངས་སོ། སངས་རྒྱས་བཅོམ་ལྡན་འདས་ལ་མཚོན་ན་ཆུ་ཕྲན་དང་ནམ་མཁའ་ཟླ་བ་དང་སྐར་མ་རི་བོ་དང་ཤིང་ནགས་དེ་བཞིན་རྩྭ་ཉག་རེ་རེ་དང་རྡུལ་གྱི་ཕྲ་ཕུང་རེ་རེ་ཚུན། ཆོད་སྔར་དང་མི་འདྲ་བར། མཐོང་མཐོང་སྣང་རྩ་འགྱུར་དུ་ཕྱིན་པས། ཁོང་གིས། ལོ་ངོ་མང་པོ་དེ་ཙམ་རིང་ཐར་ལམ་འཚོལ་ཕྱིར་རང་ཉིད་འཁྱམས་ཤིང་ཉུལ་བ་དེ་ཡང་དོན་མེད་ཆུད་གསོན་དུ་སོང་མི་འདུག་སྙམ་དུ་དགོངས་སོ། མཐའ་མ་དེར་ཁོང་གིས་ཐམས་ཅད་མཁྱེན་པའི་ཡེ་ཤེས་མངོན་དུ་བྱས་པས་འབད་བརྩོན་གནང་བ་དང་དཀའ་སྡུག་མྱངས་པ་ཐམས་ཅད་དོན་དང་ལྡན་པར་གྱུར། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སངས་རྒྱས་སམ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པའི་ས་བོན་ཡོད་པ་སྟེ། སེམས་ཅན་སོ་སོའི་རྒྱུད་ན་འཇིག་རྟེན་འདིའི་ནུས་སྟོབས་དང་ཤེས་རབ་ཡོད་ཚད་རང་ཆས་སུ་མངའ་བ་ཡིན་པས། སྐྱེས་བུ་སུ་ཞིག་ཡིན་རུང་སངས་རྒྱས་ཀྱི་གོ་འཕང་དེ་སོ་སོའི་ཤེས་རྒྱུད་ནས་འཚོལ་བ་མ་གཏོགས་ཕྱི་རོལ་ནས་འཚོལ་རྒྱུ་མེད། དེས་ན་འདི་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་གསར་རྙེད་བྱུང་བའི་ཆེས་རླབས་ཆེན་གྱི་ཐབས་ལམ་དང་ང་ཚོ་ཚང་མ་དགའ་དགོས་ཤིང་རྗེས་སུ་ཡི་རང་འོས་པའི་གནས་ཤིག་གོ། ཕྲུ་གུ་དེ་ཚོ། ཡང་ཡང་བཅོམ་ལྡན་འདས་ལ་མཇལ་དུ་བཅར་བས་ཁོང་གིས། ཕྲུ་གུ་ཚོར། ཐར་ལམ་གྱི་སྐོར་རྒྱས་སྤྲོས་མེད་ཅིང་མ་བཅོས་ལྷུག་བརྗོད་ཀྱིས་སློབ་ཁྲིད་གནང་བ་དག་ཁོ་ཚོས་ལེགས་པར་རྟོགས་ཐུབ་པ་བྱུང་བས་ཁོང་ལ་སྤྲོ་བ་རབ་ཏུ་འཕེལ། གྲོང་གསེབ་ཉམ་ཐག་གི་ཕྲུ་གུ་སྟེ་ཐ་ན་སློབ་སྦྱོང་གི་གོ་སྐབས་ཙམ་ཡང་ཐོབ་མ་མྱོང་བའི་ཕྲུ་གུ་དེ་ཚོས་ཆོས་ཀྱི་གོ་དོན་རྟོགས་པས་ཁོང་ལ་བློ་སྟོབས་སྤེལ་བའི་སྐུལ་མ་ཆེན་པོར་གྱུར། ཉིན་ཞིག་ཕྲུ་གུ་ཚོས་ཚ་ལུ་མ་སླེ་བོ་གང་ཁྱེར་ནས་འོང་ཞིང། དེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཁོ་ཚོར་ཆེས་ཐོག་མའི་སློབ་ཁྲིད་སྐབས་གསུངས་པ་ཇི་བཞིན་ཚ་ལུ་མར་དམིགས་པའི་དྲན་པ་བསྟེན་ཏེ་ལམ་ཉམས་ལེན་གྱི་སྦྱོང་བརྡར་སྤྲོད་ཆེད་ཁྱེར་འོང་བ་ཞིག་ཡིན། དེ་ནས་ལེགས་སྐྱེས་མས་མགོ་བོ་དུད་པའི་གུས་ཞབས་དང་བཅས་ཚ་ལུ་མའི་སླེ་བོ་དེ་བཅོམ་ལྡན་འདས་ཀྱི་མདུན་ནས་ཡར་བཀྱགས་པ་ན། ཁོང་གིས་ཐལ་མོ་སྦྱར་ཏེ་ཚ་ལུ་མ་རྐང་གཅིག་བླངས། དེ་ནས་ལེགས་སྐྱེས་མས་སླེ་བོ་དེ་བཅོམ་ལྡན་འདས་ཀྱི་འཁྲིས་སུ་ཡོད་པའི་ཁྱེའུ་བཀྲ་ཤིས་ལ་གཏད་པར། ཁོས་ཀྱང་ལག་ཟུང་ཐལ་མོ་སྦྱར་ཏེ་ཚ་ལུ་མ་རྐང་གཅིག་བླངས། དེ་བཞིན་ལེགས་སྐྱེས་མས་ཕྲུ་གུ་རེ་རེའི་ལག་ཏུ་ཚ་ལུ་མ་རེ་རེ་མ་ཐོབ་ཀྱི་བར་དུ་གོང་བཞིན་སླེ་བོ་བཏེག། དེ་ནས་མོ་རང་སར་བསྡད་དེ། ལག་ཟུང་ཐལ་མོ་སྦྱར་ནས་ཚ་ལུ་མ་གཅིག་བླངས་པ་སོགས་ཕྲུ་གུ་ཚང་མ་འཇམ་ཐིང་ངེ་ས་ལ་བསྡད་པར། བཅོམ་ལྡན་འདས་ཀྱིས་ཕྲུ་གུ་ཚོར། ཁྱེད་ཅག་གིས་འཛུམ་མདངས་དང་བཅས་དབུགས་འབྱུང་རྔུབ་ལ་སེམས་གཏོད་ཅིག། གསུངས་ནས་ཁོང་གིས་ཕྱག་གཡོན་པས་ཚ་ལུ་མ་ཡར་བཀྱགས་ཏེ་སྤྱན་ཟུང་གིས་ཚ་ལུ་སྤྱན་ཟུང་གིས་ཚ་ལུ་མར་ཡིད་གཟབ་ཀྱིས་གཟིགས་པར། ཕྲུ་གུ་ཚོས་ཀྱང་བཅོམ་ལྡན་འདས་ཀྱིས་ཇི་ལྟར་གནང་བ་བཞིན་བྱས། དེ་ནས་བཅོམ་ལྡན་འདས་ཀྱིས་ག་ལེ་ག་ལེར་ཚ་ལུ་མའི་པགས་པ་བཤུས་པ་ན་ཕྲུ་གུ་ཚོས་ཀྱང་དེ་མཚུངས་བྱས་པ་སོགས། སྟོན་འཁོར་ལྷན་རྒྱས་ཀྱིས་དྲན་ཤེས་བསྟེན་ཏེ་ཁུ་སིམ་མེར་ཚ་ལུ་མ་ལོངས་སུ་སྤྱད། ཚང་མས་ཚ་ལུ་མ་བཞེས་གྲུབ་རྗེས་བ་ལས་ཚ་ལུ་མའི་པགས་པ་རྣམས་བསྒྲུགས། ཕྲུ་གུ་ཚོས་བཅོམ་ལྡན་འདས་དང་ལྷན་དུ་དྲན་ཤེས་བསྟེན་ཏེ་ཚ་ལུ་མ་ལོངས་སུ་སྤྱོད་རྒྱུ་བྱུང་བ་དེས་ཧ་ཅང་དགའ་སྤྲོ་སྐྱེས་ཅིང། བཅོམ་ལྡན་འདས་རང་ཉིད་ཀྱང་ཕྲུ་གུ་ཚོ་དང་ལྷན་ཅིག་དེ་ལྟར་ཉམས་བཞེས་གནང་རྒྱུ་བྱུང་བར་སྤྲོ་བ་ཚད་མེད་བརྟས། ནམ་རྒྱུན་ཉིན་གུང་ཡོལ་བ་ན་ཕྲུ་གུ་ཚོ་བཅོམ་ལྡན་འདས་ལ་མཇལ་དུ་ཡོང་གི་ཡོད་པས་ཁོང་གིས་ཕྲུ་གུ་ཚོར་ཇི་ལྟར་བྱས་ཏེ་གཡོ་འགུལ་མེད་ཅིང་ཁུ་སིམ་མེར་སྡོད་སྟངས་དང། སོ་སོའི་སེམས་པ་སྐྱོ་སྣང་གིས་ཁེངས་བའམ་ཡང་ན་ཁོང་ཁྲོ་ལངས་པའི་སྐབས་རང་སེམས་ལྷོད་ལ་འབབ་ཕྱིར་ཇི་ལྟར་བྱས་ནས་དབུགས་འབྱུང་རྔུབ་གྱི་ཉམས་ལེན་ལ་གཞོལ་དགོས་མིན་སོགས་གསུངས། གཞན་ཡང། ཁོང་ཚོའི་ལུས་སེམས་ཀྱི་ངལ་དུབ་སངས་ཕྱིར་ཕེབས་སྒོམ་སྐབས་ཀྱི་ཏིང་ངེ་འཛིན་ལ་མཉམ་པར་འཇོག་སྟངས་སོགས་ཀྱང་བསླབས། ད་དུང་ཁོང་གིས་ཕྲུ་གུ་ཚོར་གནས་ཚུལ་གསལ་པོར་མཐོང་ཞིང་དོན་དག་ཕྱིར་ཕྱིན་ཅི་མ་ལོག་པར་རྟོགས་ཏེ་དོན་དམ་གྱི་བྱམས་བརྩེ་བསྐྱེད་ཕྱིར། རང་དང་གཞན་གྱི་བྱ་སྤྱོད་ལ་གཏིང་ཟབ་ཀྱིས་རྟོག་ཞིབ་བྱེད་དགོས་པའི་སྐོར་སོགས་གསུངས་པར་ཕྲུ་གུ་ཚོས་བཅོམ་ལྡན་འདས་ཀྱིས་གང་གསུངས་པའི་བརྗོད་དོན་ལེགས་པར་རྟོགས། ལེགས་སྐྱེས་མ་དང་དགའ་སྟོབས་མ་གཉིས་ཀྱིས་སངས་རྒྱས་བཅོམ་ལྡན་འདས་ལ་དབུལ་རྒྱུའི་ན་བཟའ་ཞིག་འཚེམ་པར་དུས་ཡུན་ཉིན་གཅིག་ཏག་ཏག་འགོར། ན་བཟའ་དེའི་ཚོན་མདོག་ནི་བཅོམ་ལྡན་འདས་ཀྱིས་མནབས་བཞིན་པའི་ན་བཟའ་རྙིང་པ་དེའི་ཚོན་མདོག་དང་གཅིག་མཚུངས་ཏེ། སོ་ཕག་གི་མདོག་ཅན་ཞིག་རེད། བཅོམ་ལྡན་འདས་ཀྱིས་མནབས་བཞིན་པའི་ན་བཟའ་རྙིང་པ་དེ་ནི་ལེགས་སྐྱེས་མའི། དེ་སྔོན་གྱི་གཡོག་མོ་མིང་ལ་གྲུབ་མོ་ཞེས་པ། ཞིག་རྒྱུ་ཚད་ཀྱིས་ཤི་སྟེ། དུར་ཁྲོད་དུ་སྐྱེལ་སྐབས། དེའི་རྒྱབ་ཀྱི་རོ་གོས་ཁྱེར་ཡོང་བ་ཞིག་ཡིན་པའི་གནས་ཚུལ་ལེགས་སྐྱེས་མས་ཧ་གོ་བའི་རྐྱེན་གྱིས་མོའི་མིག་ཟུང་ནས་མཆི་མ་ཁྲོམ་ཁྲོམ་དུ་བཞུར་མྱོང། བུ་མོ་གཉིས་ཀྱིས་བཅོམ་ལྡན་འདས་ལ་ན་བཟའ་འཁྱེར་ཡོང་སྐབས། སངས་རྒྱས་བཅོམ་ལྡན་འདས་བྱང་ཆུབ་ཤིང་དྲུང་དུ་བཞུགས་ཡོད་པས་བུ་མོ་གཉིས་ཀྱིས་བཅོམ་ལྡན་འདས། མཉམ་བཞག་ལས་མ་ལངས་བར་དུ་ཁུ་སིམ་མེར་བསྒུགས། དེ་ནས་ཁོང་གཉིས་ཀྱིས་བཅོམ་ལྡན་འདས་ལ་ན་བཟའ་གསར་པ་དེ་སྐྱེས་སུ་ཕུལ་བར་ཁོང་ཧ་ཅང་ཐུགས་དགྱེས་པའི་ངང། ང་ལ་ན་བཟའ་འདི་མཁོ་གལ་ཤིན་ཏུ་ཆེ་བའི་སྐབས་ཡིན་ཞེས་གསུངས། ད་དུང་ཁོང་གིས་བུ་མོ་གཉིས་ལ་ནམ་ཞིག་ངས་ན་བཟའ་གསར་པ་འདི་འཁྲུད་དགོས་སྐབས་བརྗེ་ལེན་གྱི་ཆེད་དུ་ན་བཟའ་རྙིང་པ་དེའང་ཉར་གྱི་ཡིན། གསུངས་པས། བུ་མོ་དགའ་སྟོབས་མ་དང་ལེགས་སྐྱེས་མ་གཉིས་ཀྱིས་གསང་བའི་ཐོག་ནས་བཅོམ་ལྡན་འདས་ལ་སླར་ཡང་ན་བཟའ་གཞན་པ་ཞིག་འཚེམ་རྒྱུའི་ཐག་གཅོད་བྱས། ཉིན་ཞིག་ལེགས་སྐྱེས་མའི་གྲོགས་མོ་སྟེ་ལོ་བཅུ་གཉིས་སུ་སོན་ཞིང་མིང་ལ་བ་ལ་གུབ་ཏཱ་ཞེས་པ། ཞིག་ཡོད་པ་དེས་སངས་རྒྱས་བཅོམ་ལྡན་འདས་ལ། ཁོང་ཚོར་གྲོགས་པོའི་མཛའ་མཐུན་སྐོར་གྱི་བཀའ་སློབ་ཅིག་གནང་བར་ཞུ་ཞེས་ཞུས། རྒྱུ་མཚན་ནི། སྔ་ཉིན་དེར་བུ་མོ་བཱ་ལ་གུབ་ཏཱ་དང། མོ་རང་གི་ཆེས་སེམས་ཐག་ཉེ་བའི་གྲོགས་མོ། ཇཱ་ཏི་ལི་ཀ། གཉིས་ཀྱི་བར་ཁ་རྩོད་ཞིག་ཤོར་སྟབས། ཕྱི་ཉིན་བཱ་ལ་གུབ་ཏཱ་མོ་རང་གི་གྲོགས་མོ་ཇཱ་ཏི་ལི་ཀའི་སྡོད་ཁང་བརྒྱུད་དེ་བཅོམ་ལྡན་འདས་ལ་མཇལ་དུ་འོང་སྐབས་མོས། ཇཱ་ཏི་ལི་ཀ་སྒུག་འདོད་མ་བྱས་ནའང་ལེགས་སྐྱེས་མས་ཨུ་ཚུགས་བྱས་པར་བརྟེན། སྒུག་དགོས་བྱུང་ཞིང། ཇཱ་ཏི་ལི་ཀས་ཀྱང་ཁོ་ཚོ་དང་མཉམ་དུ་ཡོང་རྒྱུར་ཁས་བླངས་པ་དེ་ཁོ་ཚོའི་ཁྲོད་ན་ལེགས་སྐྱེས་མ་ཡོད་པའི་རྐྱེན་གྱིས་ཡིན། བུ་མོ་དེ་ཚོ་བྱང་ཆུབ། ཤིང་དྲུང་དུ་འབྱོར་སྐབས་བཱ་ལ་གུབ་ཏཱ་དང་ཇཱ་ཏི་ལི་ཀ་གཉིས་ཕན་ཚུན་རྒྱང་བཀྱེད་དེ་སར་བསྡད། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཕྲུ་གུ་ཚོར་ཤ་བ་ཞིག་དང་སྐྱ་ཀ་ཁྲ་མོ་ཞིག་དེ་བཞིན་རུས་སྦལ་ཞིག་བཅས་ཀྱི་ཕན་ཚུན་མཛའ་མཐུན་གྱི་འབྲེལ་འབྲེལ་བ་བཙུགས་པའི་སྐོར་གྱི་རྟོགས་བརྗོད་གསུངས། ཁོང་གིས་ཕྲུ་གུ་ཚོར་གསུངས་པའི་རྟོགས་བརྗོད་དེ་ནི་ལོ་ངོ་སྟོང་ཕྲག་མང་པོའི་ཡར་སྔོན་དུ་བཅོམ་ལྡན་འདས་རང་ཉིད་ཤ་བ་ཞིག་ཏུ་སྐྱེས་པའི་སྔོན་གྱི་སྐྱེས་རབས་ཤིག་ཡིན། ཁོང་གིས་དེ་ལྟར་གསུངས་པར་ཕྲུ་གུ་ཚོ་ཧ་ལས་པར་གྱུར་པའི་མོད། མུ་མཐུད་འགྲེལ་བཤད་གནང་དོན་སྐྱེ་བ་སྔོན་མ་རྣམས་སུ་ང་རང་ཚོ་ཚང་མ་ས་དང་རྡོ་དང་ཟིལ་པ་དང་རླུང་དང་ཆུ་དང། མེ་རྣམས་སུའང་གྱུར་མྱོང་ལ་དེ་བཞིན། སྔོ་དྲེག་རྩི་ཤིང་དང་རྩྭ་དང་རྩི་ཐོག་ཤིང་སྡོང་འབུ་སྲིན་ཉ་དང་རུས་སྦལ་བྱ་དང་བྱིའུ་ལ་འོ་མ་ཅན་གྱི་སེམས་ཅན་སོགས་སུའང་སྐྱེས་མྱོང་བ་སོགས་ངའི་སྒོམ་སྒྲུབ་ཀྱི་ཉམས་ལེན་ཁྲོད་ནས། གསལ་པོར་མཐོང་བྱུང། དེ་ལྟར་སྐྱེ་བ་སྔོན་མ་ཞིག་ལ་ང་རང་ཤྭ་བ་ཞིག་ཏུ་སྐྱེས་པ་དྲན་མོད་ཀྱང་དེ་ནི་སྤྱིར་བཏང་གི་སྐྱེ་བ་ཞིག་རེད། ད་དུང་ངའི་སྐྱེ་བ་སྔོན་མ་ཞིག་ལ་ང་རང། རི་རྩེ་ཞིག་ཏུ་བྲག་རྡོ་རྫོང་རྫོང་ཞིག་གི་སྐྱེ་བ་བླངས་པ་དང། དེ་བཞིན་སྐྱེ་བ་གཞན་ཞིག་ལ་ཤིང། མ་ལི་ཀའི་སྡོང་པོ་ཞིག་ཏུ་སྐྱེས་པ་སོགས་གསལ་པོར་དྲན་གྱི་འདུག་པས་ཁྱེད་རང་ཚོའང་དེ་དང་གཅིག་མཚུངས་ཡིན། དེས་ན་ངས་ཁྱེད་ཚོར་ཤོད་རྒྱུའི་རྟོགས་བརྗོད་འདིའི་ནང། ཤྭ་བ་ཞིག་དང་སྐྱ་ཀ་ཁྲ་མོ་ཞིག་དེ་བཞིན་རུས་སྦལ་ཞིག་དང་རྔོན་པ་ཞིག་བཅས་མི་སྣ་བཞི་ཡོད་སྟབས། གཅིག་བྱས་ན་ཁྱེད་ཚོའི་ཁྲོད་ཀྱི་མི་གང་ཡང་རུང་བ་རེ་སྒྲུང་འདིའི་ནང་གི་སྐྱ་ཀའམ་ཡང་ན་རུས་སྦལ་སོགས་མི་སྣ་གང་ཡང་རུང་བ། རེ་ཡིན་ཆོག། འཇིག་རྟེན་འདིར་འགྲོ་བ་མི་དང་བྱ་བྱིའུ་དང་འོ་མ་ཅན་གྱི་སེམས་ཅན་སོགས་གང་ཡང་མེད་པའི་སྔ་རོལ་ནས་ང་ཚོ་ཚང་མ་ཡོད། སྐབས་དེ་དུས་རྒྱ་མཚོའི་གཏིང་ན་རྩྭ་དང་རྩི་ཤིང་དང། ས་གཞིའི་སྟེང་ན་ནགས་སྡོང་དང། སྔོ་ཚལ་གྱི་རིགས་སོགས་ཡོད་པས་དེ་དུས་ང་རང་ཚོ་ཡང་ན་རྡོ་དང་ཡང་ན་ཟིལ་པ་ཡང་ན་རྩི་ཤིང་སོགས་གང་ཡང་རུང་བ་ཞིག་ཡིན་ངེས། དེ་ནས་རིམ་བཞིན་ང་ཚོས་བྱ་བྱིའུ་དང་རི་དྭགས་སྣ་ཚོགས་སུ་སྐྱེ་བ་བླངས་ཏེ་མཐར་མིའི་སྐྱེ་བ་བླངས་པ་སོགས་ད་ལྟའི་སྐབས་ང་རང་ཚོ་འགྲོ་བ་མི་ཞིག་ཡིན་པ་ཙམ་དུ་མ་ཟད། འབྲས་ཀྱི་མྱུ་གུ་དང། ཚ་རླུང་མ། རྒྱུག་ཆུ་རླུང་ལ་སོགས་པའང་ཡིན་ཏེ་བྱ་དངོས་དེ་དག་མེད་ན་ང་ཚོ་འཚོ་གནས་མི་ཐུབ། ཁྱེད་ཅག་ཕྲུ་གུ་ཚོས་འབྲས་ཀྱི་མྱུ་གུ་དང། ཤིང་ཏོག། བེ་ཏའི་འབྲས་བུ་དེ་བཞིན་ཚ་ལུ་མ་དང་ཆུ་སོགས་ལ་ལྟ་སྐབས་སོ་སོའི་མི་ཚེའི་འཚོ་གནས་འདི་རང་ཉིད་ལས་གཞན་པའི་དངོས་པོ་མང་དག་ཅིག་ལ་རྟེན་ཅིང་འབྲེལ་བ་ཡིན་པའི་གནས་ཚུལ་འདི་དྲན་པར་གྱིས། ཁྱེད་ཅག་གི་འཚོ་གནས་དང་འབྲེལ་བའི་སེམས་ཅན་གཞན་དག་ནི། ཁྱེད་ཅག་གི་ཆ་ཤས་ཡིན་པས་ཁྱེད་ཅག་གིས་དེ་ལྟར་རྟོགས་པ་ན་དོན་དམ་གྱི་མཁྱེན་རྟོགས་དང་བྱམས་བརྩེ་དེའང་མྱོང་ཐུབ། གཤམ་དུ་ངས་ཁྱེད་ཚོར་བཤད་རྒྱུའི་རྟོགས་བརྗོད་འདི་ནི་ལོ་ངོ་སྟོང་ཕྲག་མང་པོའི་སྔོན་དུ་བྱུང་བའི་ལོ་རྒྱུས་ཤིག་ཡིན་ནའང། དེ་འདྲའི་དངོས་བྱུང་གི་དངོས་བྱུང་ནི་ད་ལྟའི་སྐབས་སུའང་ལས་སླ་པོར་ཡོང་ཆོག་པ་ཞིག་རེད། དེས་ན་ཁྱེད་ཅག་གིས་ལེགས་པར་ཉན་ཏེ་ལོ་རྒྱུས་དེའི་ནང་ཁྱེད་ཅག་དང་འདྲ་བའི་ཆ་ཐུན། ཆ་ཐུན་མོང་བ་རེ་འདུག་གམ་མི་འདུག་རྟོག་དཔྱོད་གྱིས་ཞེས་གསུངས། བཅོམ་ལྡན་འདས་ཀྱིས་རྟོགས་བརྗོད་དེ་གསུང་རྒྱུའི་དབུ་བཙུགས། དེ་དུས་བཅོམ་ལྡན་འདས་ནི་རི་དྭགས་ཤྭ་བ་ཞིག་ཡིན་ཞིང། ཁོང་དྭངས་གཙང་གི་མཚེའུས་བརྒྱན་པའི་ནགས་ཀླུང་སྟུག་པོ་ཞིག་ནང་འཚོ་སྡོད་བྱས་ཡོད་སྟབས་རྒྱུན་དུ་དྭངས་བསིལ་གྱི་མཚེའུ་དེ་ལོངས་སུ་སྤྱད། དེ་བཞིན་རུས་སྦལ་ཞིག་མཚེའུ་དེའི་ནང་འཚོ་སྡོད་བྱེད་ཀྱི་ཡོད་པ་དང། སྐྱ་ཀ་ཁྲ་མོ་ཞིག་ཀྱང་མཚེའུའི་འགྲམ་ངོས་སུ་སྐྱེས་པའི་ལྕང་སྡོང་ཞིག་ཡལ་གར་ཚང་བཅས་ཏེ་གནས་ཡོད། དེར་བརྟེན་ཤྭ་བ་དང་རུས་སྦལ་སྐྱ་ཀ་ཁྲ་མོ་གསུམ་ཧ་ཅང་སེམས་ཐག་ཉེ་བའི་གྲོགས་མཆེད་ཡག་ཤོས་སུ་གྱུར། ཉིན་ཞིག་རྔོན་པ་ཞིག་གིས་ཤྭ་བའི་རྐང་རྗེས་རྙེད་པ་དག། རྗེས་འདེད་བྱས་ཏེ་ཡོང་བའི་མཐར་རྔོན་པ་མཚེའུའི་འགྲམ་ངོགས་སུ་སླེབས། དེ་ནས་ཁོས་གནས་དེར་མཁྲེགས་ཤིང་དམ་པའི་ཐག་པ་སྦོམ་པོའི་རྒྱ། རྒྱ་རྙི་ཞིག་བཙུགས་ཏེ་རང་གི་རྩྭ་ཁང་དུ་ཕྱིར་ལོག། ཕྱི་ཉིན་ཤྭ་བ་ཁོའི་མཚེའུ་ནང་ཆུ་འཐུང་བར་ཡོང་སྐབས་རྒྱ་རྙི་ལ་ཚུད་སྟབས་ཁོས་སྐད་ཤུགས་ཆེན་པོས། འུར་བརྒྱབ་པ་ན་རུས་སྦལ་དང་སྐྱ་ཀ་ཁྲ་མོ་གཉིས་ཀྱིས་ཐོས་པས་རུས་སྦལ་མཚེའུའི་ནང་ནས་ཡར་གོག་འགྲོས་ཡར་གོག་འགྲོས་ཀྱིས་རྒྱུགས་འོང་ཞིང། སྐྱ་ཀ་ཁྲ་མོའང་ལྕང་སྡོང་སྟེང་གི་བྱ་ཚང་ནས་མར་འཕུར་འོང་སྟེ་ཁོང་གཉིས་ཀྱིས་གནད་དུ་འཁེལ་བའི་ཐབས་ལམ་ཅི་འདྲ་ཞིག་ལ་བརྟེན་ནས་སོ་སོའི་གྲོགས་པོ་གོད་ཆག་གི་རྐྱེན་ངན་དེ་ལས་སྐྱོབ་ཐབས་བྱས་ན་བཟང་ཞེས་སོགས་ཀྱི་གྲོས་བསྡུར་བྱས་མཐར། སྐྱ་ཀ་ཁྲ་མོ་ན་རེ། ཨ་ཅག་རུས་སྦལ་ལགས་ཁྱེད་ཀྱི་འགྲམ་སོ་དེ། འགྲམ་སོ་དེ་ཚོ་ཧ་ཅང་རྣོན་པོ་དང་མཁྲེགས་པོ་ཡོད་སྟབས། འགྲམ་སོ་དེ་དག་བཀོལ་སྤྱོད་ཀྱིས་རྙི་ཐག་ལྡད་མུར་བྱས་ཏེ་ཆོད་ཅིག་དང། ངས་ཐབས་ལམ་གཞན་ཞིག་བཙལ་ནས་རྔོན་པ་འདིར་ཡོང་རྒྱུར་གང་ཐུབ་ཀྱིས་བཀག་འགོག་བྱེད་ཅེས་བཤད་དེ། སྐྱ་ཀ་ཁྲ་མོ་བྲེལ་འཚུབ་ཀྱིས་འཕུར་སོང། དེ་ནས་རུས་སྦལ་གྱིས་རྙི་ཐག་ལྡད་མུར་གྱི་འགོ་བཙུགས། སྐྱ་ཀ་ཁྲ་མོ་རྔོན་པའི་རྩྭ་ཁང་ཕྱོགས་སུ་འཕུར་ནས་ཁོའི་ཁང་པའི་མདུན་ངོས་ཀྱི་ཤིང་ཨ་མྲའི་སྡོང་པོ་ཞིག་གི་སྡོང་པོ་ཞིག་གི་ཡལ་གར་བབས་ཏེ་མཚན་གང་པོར་རྔོན་པ་སྒུག་ནས་བསྡད། ཕྱི་ཉིན་ནམ་ལངས་པ་ན་རྔོན་པས་ལག་ཏུ་གྲི་རྣོན་པོ་ཞིག་བཟུང་སྟེ་སྒོའི་ཕྱིར་ཐོན་འོང་བ་སྐྱ་ཀ་ཁྲ་མོས་མཐོང་མ་ཐག་ནུས་ཤུགས་ཡོད་རྒུས་འཕུར་ཕྱིན་ཏེ་རྔོན་པའི་གདོང་ལ་ཤོག་ལྕག་གིས་ཤུགས་ཀྱིས་གཞུས། རྔོན་པའི་གདོང་ལ་སྐྱ་ཀ་ཁྲ་མོའི་ཤོག་སྒྲོས་ཤུགས་ཀྱིས་གཞུས་པར་བརྟེན་རྔོན་པ་མགོ་རྨོངས་བཞིན་ཧོན་ཐོར་ཏེ་ཕྱིར། སྡོད་ཁང་དུ་བྲོས་ནས་མལ་སའི་ནང་དུ་ཉལ་ཏེ་ཡུད་ཙམ་རིང་ལ་ངལ་གསོས། དུས་ཡུན་ཐུང་ཙམ་ངལ་གསོས་རྗེས། ཡང་བསྐྱར་ཡར་ལངས་ཏེ་ལག་ཏུ་རྣོ་ངར་ཅན་གྱི་གྲི་དེ་དམ་པོར་འཇུས་ནས་ཁང་པའི་ལྟག་སྒོ་ནས་ཕྱིར་སོང་ནའང་སྤྱང་གྲུང་འཛོམས་པའི་སྐྱ་ཀ་ཁྲ་མོས་རྔོན་པའི་སྐོར་ལ་སྔོན་ཚུད་ནས་ཚོད་དཔག་བྱས་ཟིན་པས། ཁོའི་ཁང་པའི་རྒྱབ་རོལ་གྱི་ཤིང་ཚེར་འབྲས་ཅན་ཞིག་གི་ཡལ་གར་བབས་ཏེ་བསྒུགས་ཡོད་སྟབས། ཡང་བསྐྱར་འཕུར་སྐྱོད་ཀྱིས་རྔོན་པའི་གདོང་ལ་ཆོབ་སྒྲ་དང་བཅས་གཤོག་སྒྲོས་ཤུགས་ཀྱིས་གཞུས། ཁོའི་གདོང་པར་སྐྱ་ཀས་ཐེངས་གཉིས་ལ་གཞུས་པར་བརྟེན་རྔོན་པས་རྔོན་པ་སྡོད་ཁང་དུ་ཕྱིར་ལོག་ནས་གནད་དོན་དེར་བསམ་བློ་བཏང་སྟེ། འོ། གཅིག་བྱས་ན་དེ་རིང་ནི་དོན་མི་འགྲུབ་པའི་ཉིན་མོ་དོན་མི་འགྲུབ་པའི་ཉིན་མོ་ཞིག་ཡིན་ངེས་པས་སང་ཉིན་བར་དུ་ཁྱིམ་ལ་བསྡད་ན་བཟང་སྙམ་ནས་སྒོའི་ཕྱིར་མི་འབུད། མི་འབུད་རྒྱུ་ཐག་བཅད། དེའི་ཕྱི་ཉིན་ཞོགས་པ་སྔ་མོ་སྔ་པོ་ནས་རྔོན་པ་ཡར་ལངས་ཏེ་རྣོ་ངར་ཅན་གྱི་གྲི་ལག་ཏུ་བླངས་ནས་དོགས་ཟོན་དང་བཅས་སྒོའི་ཕྱིར་མ་བུད་མ་བུད་གོང། ཁོའི་ཞྭ་མོས་རང་ཉིད་ཀྱི་གདོང་བཀབ་སྟེ་ཡོང་བ་ན། སྐྱ་ཀ་ཁྲ་མོས་རྔོན་པའི་གདོང་ལ་གཞུ་མི་ཐུབ་པའི་གནས་སྟངས་མཐོང་བས་རང་ཉིད་ཀྱི་གྲོགས་པོ་གཉིས་ལ་ཉེན་བརྡ་གཏོང་སླད་མོ་རང་མྱུར་སྟབས་ཀྱིས་ཕྱིར་ནགས་ཀླུང་དུ་འཕུར་ནས་རྔོན་པ་ཡོང་གི་འདུག་རྔོན་པ་ཡོང་གི་འདུག་ཅེས་སྐད་བརྒྱབ། རུས་སྦལ་གྱིས་རྙི་ཐག་ལྡད་མུར་བྱས་ཏེ་ཆེས་མཐའ་མཇུག་གི་ཐག་པའི་བར་དུ་གཏུབ་ཚར་ཡོད་ནའང་མཐའ་མཇུག་གི་རྙི་ཐག་དེ་ནི་ལྕགས་སྐུད་བཞིན་ཆེས་མཁྲེགས་པོར་ཡོད་ཅིང་རུས་སྦལ་གྱི་འགྲམ་སོ་དེའང་ད་དུང་སྨིན་མེད་པ་དང། མོས་ཉིན་མཚན་གསུམ་ལ་རྙི་ཐག་ལྡད་མུར་བྱས་པར་བརྟེན། ཁྲག་གིས་བཙོས་འདུག་ནའང། ད་དུང་ལྡད་མཚམས་མ་བཞག། དེ་ཙམ་ན་རྔོན་པ་སླེབས་ལ་ཉེ་བ་མཐོང་བས་ཤ་བ་འཇིགས་ཤིང་སྐྲག་སྟེ་ནུས་ཤུགས་ཡོད་རྒུས་རྡོག་རྒྱག་གཅིག་གཞུས་པས། མཐའ་མཇུག་གི་རྙི་ཐག་ཆད་དེ་རྙི་ལས་ཤོར། རྙི་ལས་ཤོར། དེ་ནས་ཤྭ་བ་ཤིང་ནགས་ཁྲོད་དུ་རྒྱུགས་ཤིང་སྐྱ་ཀ་ཁྲ་མོ་ལྕང་སྡོང་གི་ཀླད་ནས་མཐོ་སར་འཕུར། འོན་ཀྱང་རུས་སྦལ་ནི་སྟོབས་ཀྱིས་ཐང་ཆད་དེ་གཡོ་འགུལ་ཙམ་ཡང་མ་ནུས་པར་ལྷག་པ་ན་རྔོན་པས་ཤ་བ་ཤོར་ཟིན་པ་མཐོང་བས་ཁོང། མཐོང་བས་ཁོང་ཁྲོས་རུས་སྦལ་ཡར་བླངས་ཏེ། ཀོ་སྒྱིའུ་ཞིག་ཏུ་འཕངས་ནས་ལྕང་སྡོང་གི་ཡལ་གར་དཔྱངས་ཏེ་ཤ་བ་འཚོལ་དུ་བརྒྱུགས། ཤ་བ་དེ་རྩྭ་ལྡུམ་གྱི་ཕུང་པོ་ཞིག་གི་རྒྱབ་ཏུ་ཡིབ་ནས་བལྟས་པར་རུས་སྦལ་ཡང་གོད་ཆག་རྐྱེན་ངན་དུ་ལྷུང་བ་མཐོང་བས་ཁོའི་བསམ་པར་ངའི་གྲོགས་པོ་གཉིས་ཀྱིས་སྲོག་བློས་བཏང་སྟེ་ང་བསྐྱབས་པས་ད་ནི་ངས་རང་སྲོག་བློས་བཏང་སྟེ་ཁོང་བསྐྱབ་པའི་དུས་ལ་བབ་འདུག་བསམ་ནས་ཤྭ་བ་དེ་རྔོན་པས་མཐོང་སར་ཕྱིར་བུད་ནས་ཧ་ཅང་ཐང་ཆད་པའི་ཟིལ་གྱིས་ས་ལ་འགྱེལ་ཁུལ་བྱས་ཤིང་དེ་ནས་ཡང་ཡར་ལངས་ཏེ། གོམས་པ་འཁྱར་འཁྱོར་དུ་སྤོ་བཞིན་ལམ་དུ་ཕྱིན་པ་ན་རྔོན་པའི་སེམས་སུ་ད་ཕལ་ཆེན་ཤྭ་བའི་ཤེད་ཤུགས་རྫོགས་ཟིན་པས་ངས་འཇབ་བགྲོད་ཀྱིས་ཤྭ་བའི་རྗེས་དེད་བྱས་ན་མི་འགྱང་བར་ངའི་རལ་གྲི་འདིས་ཤྭ་བ་གསོད་ཐུབ་པར་འདུག་བསམ་ནས་ཤྭ་བའི་རྗེས་དེད་དེ་ཕྱིན་ཕྱིན་མཐར། རྗེས་དེད་དེ་ཕྱིན་ཕྱིན་མཐར། ནགས་ཀླུང་སྟུག་པོའི་གཏིང་ཟབ་ས། ས་ཞིག་སྟེ། རྔོན་པས་ཤྭ་བ་འཇུ་བཟུང་མི་ཐུབ་པའི་གནས་ཤིག་ཏུ་སླེབས། དེ་ནི་མཚེའུ་དང་ཧ་ཅང་གི་ཐག།

གནས་དེར་ཡོང་རྒྱུ་རེད་བསམ་ནས་འཇིགས་ཤིང་སྐྲག། ཡ། སྐྱ་ཀ་ཁྲ་མོ་ད་ཁྱེད་བདེ་འཇགས་ཡིན་སའི་ས་ཆ་ཞིག་ཏུ་འཕུར་ཅིག། ཨ་ཅེ་རུས་སྦལ། ཁྱེད་རང་ཡང་ཕྱིར་མཚེའུ་ནང་དུ་སོང་ལ་ཡིབ་ནས་སྡོད། ང་ཡང་ཕྱིར་ནགས་ཁྲོད་དུ་རྒྱུགས་འགྲོ་གི་ཡིན་ཞེས་བཤད། རྔོན་པ་ཕྱིར་མཚེའུའི་ཁར་སླེབས་པ་ན་ཀོ་སྒྲོ་ས་ལ་གཡུག་ཅིང་སྟོང་པ་ཡིན་པ་མཐོང་བས་ཡིད་ཆད་དེ། སྒྲོ་སྟོང་དེ་ཡར་བླངས་ཤིང་རལ་གྲི་ལག་པར་འཇུས་ནས་རང་ཁྱིམ་དུ་ལོག་དགོས་བྱུང་ཞེས་གསུངས། ཕྲུ་གུ་རྣམས་ཀྱིས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་རྟོགས་བརྗོད་དེ་ལ་དགའ་མོས་ཀྱིས་མིག་ཟུང་ཡང་ཆེར་བགྲད་དེ་ཉན། བཅོམ་ལྡན་འདས་ཀྱིས་རྟོགས་བརྗོད་གསུང་སྐབས་རུས་སྦལ་གྱིས་སོ་སོའི་གྲོགས་པོ་སྐྱོབ་སླད། རྙི་ཐག་དེ་མུར་བཅད་དེ་རང་གི་འགྲམ་སོ་ཡང། ཅི་ཙམ་གྱིས་སོབ་པོར་གྱུར་ཅིང། ཁྲག་གིས་ཚོས་པ་སོགས་ཀྱི་སྐོར་འགྲེལ་བརྗོད་གནང་བར་རུ་པཀ་དང་སུ་བ། སུ་བ་ཤུ། གཉིས་སེམས་སྐྱོ་སྟེ་ངུ་ཤོར། དེ་ནས་བཅོམ་ལྡན་འདས་ཀྱིས་ཕྲུ་གུ་ཚོར་སྨྲས་པ། ཡ་བྱིས་ཕྲུག་ཚོ་ཁྱེད་ཚོའི་སེམས་ལ་ཅི་ཞིག་དྲན་བྱུང། སྒྲུང་འདིའི་སྐབས་ང་ནི་ཤྭ་བ་དེ་རེད། འོ་ན་རུས་སྦལ་དེ་ཁྱེད་ཚོའི་ཁྲོད་ཀྱི་སུ་ཡིན་ནམ། ཞེས་གསུངས་པར་ལེགས་སྐྱེས་མས་གཙོས། ལེགས་སྐྱེས་མས་གཙོས་ཕྲུ་གུ་བཞི་ལག་པ་ཡར་བཀྱགས་པར་བཅོམ་ལྡན་འདས་ཀྱིས་འོ་ན་སྐྱ་ཀ་ཁྲ་མོ་འདི་ཁྱེད་ཚོའི་ཁྲོད་ཀྱི་སུ་ཡིན་ཞེས་གསུངས་པར། ཇཱ་ཏི་ལི་ཀ་དང། བཱ་ལ་གུབ་ཏཱ་གཉིས་ཀྱིས་ལག་པ་ཡར་བཀྱགས་པ་ལྟར་ཁྱེའུ་བཀྲ་ཤིས་ཀྱིས་ཀྱང་ལག་པ་ཡར་བཀྱགས་པར་ལེགས་སྐྱེས་མས་ཇཱ་ཏི་ལི་ཀ་དང། བཱ་ལ་གུཔ་ཏཱ་གཉིས་ལ་གཏད་དོ། དེ་ནས་བཅོམ་ལྡན་འདས་ཀྱིས། གལ་ཏེ་ཁྱེད་གཉིས་ཀ་སྐྱ་ཀ་ཁྲ་མོ་ཡིན་ན་ཁྱེད་གཉིས་མི་གཅིག་ཏུ་གྱུར་སོང་བ། མི་གཅིག་ཏུ་གྱུར་སོང་བ་མ་ཡིན་ནམ། དེ་ལྟར་མི་གཅིག་ཏུ་གྱུར་ཚེ། སྐྱ་ཀ་ཁྲ་མོ་ཅིག་ཤོས་དེས་སྐྱ་ཀ་ཁྲ་མོ་ཅིག་ཤོས་ལ་སྨྱོན་པ་ལྟར་གཏད་པར་དགེ་མཚན་ཅི་ཞིག་འདུག། ང་རང་ཚོས་རུས་སྦལ་དང་སྐྱ་ཀ་ཁྲ་མོ་ཤྭ་བ་བཅས་ནང་བཞིན་མཛའ་མཐུན་གྱི་འབྲེལ་བ་འཛུགས་མི་ཐུབ་པའི་རྒྱུ་མཚན་གང་ཡིན་ནམ། ཞེས་གསུངས་པར་བཱ་ལ་གུབ་ཏཱ་ཡར་ལངས་ཏེ་ཇཱ་ཏི་ལི་ཀའི་འཁྲིས་སུ་སོང་ནས་མོའི་ལག་ཟུང་གིས་གྲོགས་མོའི་ལག་པར་འཇུས་པ་ན། ཇཱ་ཏི་ལི་ཀས་ཀྱང་རང་གི་གྲོགས་མོར་ལག་པ་གཉིས་ཀྱིས་འཐམ་རྒྱུ་གཅིག་བྱས་ཏེ་ཕ་ནུར་ཙམ་བྱས་ནས་བཱ་ལ་གུབ་ཏཱ་ལ་སྡོད་ས་སྤྲད། དེ་ནས་བཅོམ་ལྡན་འདས་ཀྱིས་ཞལ་འཛུམ་པ་དང་བཅས་སྨྲས་པ། ཁྱེད་ཅག་གིས་སྒྲུང་འདིའི་གོ་དོན་ལེགས་པོར་རྟོགས་འདུག། ངས་ད་ལྟ་ཁྱེད་ཚོར་བཤད་པའི་སྒྲུང་དེ་དང་འདི་ལྟ་བུའི་རིགས། དུས་ནམ་ཡིན་ཡང་ང་ཚོའི་ཉིན་རེའི་འཚོ་བའི་ཁྲོད་དུ་ཡོང་བཞིན་ཡོད་ཅེས་གསུངས་སོ། ལགས་སོ་ཨ་ནི་ལེའུ་ཉི་ཤུ་དབུ་བསྟུད་སུ་གྲུབ་པ་ཡིན།